sbs.com.au/tibetan ཁྱེད་ལ་གློག་རིན་ཚད་ཏག་ཏག་བབས་ཡོད་མེད་ཤེས་ཐུབ་པ་ལ་གློག་རིན་གྱི་འཛིན་དེ་ཞིབ་ཕྲ་རྟོགས་ཐུབ་པ་དགོས། གལ་སྲིད། ཁྱེད་ཀྱིས་གློག་རིན་གྱི་འཛིན་ཐོག་ནོར་འཁྲུལ་ཡོད་པ་དང་ཡང་ན་དུས་ཐོག་ཏུ་གློག་རིན་སྤྲོད་མ་ཐུབ་པར་གྱར་ཡོད་ན་རོགས་རམ་ཞུས་ཆོག། གློག་ཚོང་བ་འདྲ་མིན་བར་གློག་རིན་མཐོ་ཚད་ཅུང་མི་འདྲ་བ་ཡོང་སྲིད་ཀྱང། ཁྱེད་ཀྱིས་གློག་རིན་དེ་དུས་ཚོད་ངེས་ཅན་ཞིག་གི་ནང་ཚུད་སྤྲོད་དགོས་པ་ཡོངས་གྲགས་ཡིན། གློག་འཛིན་སྟེང་ཁྱེད་ཀྱིས་གློག་རིན་སྤྲོད་མཚམས་ཀྱི་དུས་ཡུན་ནང་རིན་པ་ག་ཚོད་བབས་ཡོད་མེད་དང་ཁྲལ་སོགས་རིན་པ་འཕར་མ་ག་ཚོད་སྤྲོད་དགོས་མིན་སོགས་གསལ་བར་བཀོད་ཡོད།

ཁྱེད་ལ། གློག་རིན་རྗེས་མ་དེ་མ་འབྱོར་སྔོན་ལ། གློག་རིན་འཕར་ཆག་གང་ཡོད་པའི་གནས་ཚུལ་སྙན་སེང་ཞུ་དགོས། དེ་བཞིན། གློག་འཛིན་ནང་ཁང་པ་གཞན་དང་བསྡུར་ན། ཁྱེད་ཀྱིས་གློག་མང་ཉུང་ག་ཚོད་བེད་སྤྱོད་བྱས་ཡོད་མེད་བཀོད་ཡོད་པ་མ་ཟད། གློག་རིན་གང་བབས་པ་དེ་ཚོད་དཔག་གམ་ཡང་ན་དངོས་ཡོད་ཁྱེད་ཀྱིས་བེད་སྤྱོད་བྱས་པའི་ཚད་ཡིན་མེད་གསལ་པོ་བཀོད་ཡོད། དེའི་སྟེང། ཁྱེད་ལ་གློག་དང་འབྲེལ་བའི་སྐྱོན་དང་ཛ་དྲག་གི་གནས་ཚུལ་འཕྲད་ཚེ་འབྲེལ་གཏུག་བྱེད་ཡུལ་སོགས་གསལ་པོ་བཀོད་ཡོད། སྤྱིར་ཁྱེད་ལ་ཟླ་བ་རེ་རེའམ་ཡང་ན་ཟླ་བ་གསུམ་རེའི་ནང་གློག་རིན་བབས་ཀྱི་ཡོད་པས། ཁྱེད་ཀྱིས་ཉིན་གྲངས་བཅུ་གསུམ་ནང་ཚུད་ལ་སྤྲོད་ཚར་དགོས་པ་ཡིན། ལྷག་པར་དུ་གལ་སྲིད་ཁྱེད་ཀྱིས་གློག་རིན་དུས་ཐོག་ཏུ་སྤྲོད་ན་ཆག་ཡང་ཡོད་སྲིད་པས་དེ་སྤྲོད་དགོས་པའི་དུས་ཚོད་ལ་དོ་སྣང་འཕར་མ་གནང་དགོས་པ་གལ་ཆེ། གང་ཡིན་ཟེར་ན་དུས་ཚོད་དེ་ཡོལ་རྗེས་ཆག་ཡང་ཐོབ་ཀྱི་མ་རེད། Cynthia Gebert ལགས་ནི Victoria མངའ་སྡེའི་གློག་དང་ཆུའི་གཉེར་དཔོན་ཞིག་ཡིན།

དེ་ཚོ་བརྒྱུད་དངུལ་སྤྲོད་པར་ཁྱེད་ཀྱིས་གླ་སྣོན་མ་སྤྲོད་དགོས་མིན་དཔྱད་ཞིབ་བྱེད་དགོས། གལ་སྲིད་ཁྱེད་ལ Centrelink ལས་སྐྱོབ་གསོའི་དངུལ་རག་གི་ཡོད་ཚེ་ཁྱེད་ཀྱིས Centrepay བརྒྱུད་ཐད་ཀར་རང་ཉིད་ལ་མཁོ་བའི་དངུལ་འཛིན་རྣམས་ཕྱིར་སྤྲོད་བྱེད་ཆོག། གློག་བཙོང་མཁན་མང་ཆེ་བར་ཁྱེད་ཀྱིས་སྦྲག་ཁང་བརྒྱུད་དངུལ་རྩིས་ལས་ཆར་ཅན་དངུལ་ཉུང་ཉུང་འཐེན་ནས་ཕྱིར་སྤྲོད་བྱས་ན་དུས་གཅིག་ལ་རིན་འབབ་དེ་དག་འབོར་སྤྲོད་བྱེད་མི་དགོས། གལ་སྲིད་ཁྱེད་ཀྱིས་རིན་འབབ་དེ་དག་དུས་ཐོག་ཏུ་སྤྲོད་ཐུབ་ཀྱི་མེད་ན་ཐབས་ལམ་གཞན་ཡང་ཡོད་ཞེས Paula Conboy ལགས་ཀྱིས་གསུངས་དོན།

གློག་རིན། སྡེབ་སྤྲོད་མི་དགོས་པར་དུམ་བུ་དུམ་བུ་སྤྲོད་ཆོག་པ་བཟོ་ངེས་རེད། ཁོང་ཚོས་གློག་རིན་དུས་ཐོག་ཏུ་སྤྲད་མི་ཐུབ་མཁན་རྣམས་ལ་ཆེད་དུ་དམིགས་ནས་རོགས་སྐྱོར་གྱི་ལས་གཞི་གོ་སྒྲིག་ཡོད་པས་ཁྱེད་རང་ལ་དཀའ་ངལ་ཡོད་ཚེ་ཁ་སང་ནས་འབྲེལ་ཡོད་དོ་བདག་ལ་གང་མགྱོགས་འབྲེལ་བ་བྱས་ན་ལེགས།

ཁྱེད་ཀྱིས་གློག་མི་ཊར་ལ་དོ་སྣང་བྱས་ནས་ཉིན་རེའི་ནང་གློག་ཟ་ཤུགས་ག་ཚོད་ཡིན་མེད་དཔྱད་ནས། དེ་ལ་གཞིགས་ནས་ཁྱོན་བསྡོམས་གློག་མང་ཉུང་ག་ཚོད་བེད་སྤྱོད་བྱས་མེད་ཚོད་དཔག་ཐུབ་ངེས་རེད། Cynthia Gebert ལགས་ཀྱིས་གལ་སྲིད་ཁྱེད་ལ་གློག་རིན་ནམ་རྒྱུན་ལས་མང་བ་བབས་ཡོད་ན། དང་ཐོག་རང་ཉིད་ཀྱི་ཁྱིམ་དུ་གློག་གི་ཡོ་ཆས་དང་འཕྲུལ་ཆས་སོགས་གསར་པ་གང་བེད་སྤྱོད་བྱས་ཡོད་མེད་ལ་བལྟ་དགོས་ཞེས་ཁོང་གིས་གསུངས་དོན།

གློག་རིན་དང་འབྲེལ་བའི་དོགས་པ་གང་ཡོད་ནའང་དོ་བདག་ཚོང་པ་ལ་འབྲེལ་གཏུག་བྱས་ནས་ལས་བྱེད་རྒན་པའམ་འགན་འཛིན་ལ་ཐད་ཀར་བཀའ་མོལ་གནང་ན་ལེགས། དེ་མིན་རང་ཉིད་ཀྱི་མངའ་སྡེའི་ནུས་ཤུགས་དོ་དམ་པ་ལ་འབྲེལ་བ་བྱས་ནས་ལམ་སྟོན་ཚད་ལྡན་བླངས་ཆོག། ཨོ་སྟྲེ་ལི་ཡའི་ནང་གློག་དང་ཆུ་དོ་དམ་པའི་ལས་ཁུངས་ནི་རང་དབང་ཅན་གྱི་ཆ་ཤས་ཤིག་ཡིན་པས།
མི་སུ་ཡིན་རུང་ང་ཚོའི་ལས་ཁུངས་ལ་ཞུ་གཏུག་འབུལ་ཆོག་ང་ཚོས་ཀྱང་དུས་དང་རྣམ་པ་ཀུན་ཏུ་ཕྱོགས་ལྷུང་མེད་པའི་ཐོག་ལམ་སྟོན་དང་ཐག་གཅོད་དྲང་པོ་བྱེད་ཀྱི་རེད། Paula Conboy ལགས་ཀྱིས་གློག་ཚོང་བ་རྣམས་ཀྱིས་མི་སུ་ཞིག་ལ་སྐད་སྒྱུར་དགོས་ཚེ་མཐུན་རྐྱེན་མཁོ་སྤྲོད་བྱེད་དགོས་པ་ཡིན་ཞེས་ཁོང་གིས་གསུངས་དོན།